ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་སྐོར། ལས་དོན་ཇི་འདྲ་བརྩམས་པའི་སྐོར་ལ་ཡང་བོད་ཁང་གི་འགན་འཛིན། དུས་ཆུང་ཕུན་ཚོགས་ཚེ་རིང་ལགས་དང་ལྷན་དུ་ཕྲན་གྱིས་དཔྱད་གླེང་བྱས་ཡིན། ཕུན་ཚོགས་ཚེ་རིང་ལགས་དེ་རིང་སླར་ཡང་ལྟ་ཉན་ལེ་ཚན་འདིའི་ནང་ལ་ཡར་འཁྱངས་ག་སོ་རེད Skype ཐོག་ལ་གདན་འདྲེན་ཞུས་བྱས་ནས་ཐུགས་རྗེ་ཆེ་ཞུ་བ་གཅིག་དང། དང་པོ་དེ་ལ་ཡ་ད་ཅིག་གི་ལྟ་ཉན་ལེ་ཚན་འདིའི་འགོ་འཛུགས་མ་བྱས་སྔོན་ལ་ཡང་བོད་ཁང་གི་ངོ་སྤྲོད་དང་རྒྱབ་ལྗོངས་མདོར་བསྡུས་ཅིག་གསུང་རོགས་གནང་ཞུ་བ་ཡིན། དེ་འདྲའི་སྤེན་པ་སྟོབས་རྒྱལ་ལགས་ཐུགས་རྗེ་གནང། ང་དེའི་དོན་དུ

ཚན་རིག་སྡེ་ཚན་བཞི་པ་དེ་ད་སྒྱུ་རྩལ་དང་ལེགས་བྱང་སྡེ་ཚན་ལྔ་པ་དེ་གསོ་བ་རིག་པའི་སྡེ་ཚན་བྱེད་ཀྱི་འདུག་སེ་ཡོད་རེད་ད། དེ་ནས་ཅིག་ང་ཚོས་ད་ལྟ་དེ་གཉེར་བཞིན་པའི་མཛད་རིམ་ནང་ལོགས་ལ་ལོ་གཅིག་ནང་ལོགས་ད་མཛད་རིམ་སུམ་བརྒྱ་ཅིག་བྱེད་ཀྱི་ད་ཅིག་མི་འབོར་ཡོང་མཁན་ནང་ལོགས་ནས་ཁྱོན་བསྡོམས་ཏེ་ལོ་གཅིག་ནང་ལོགས་ཆ་སྙོམས་མི་དྲུག་སྟོང་ལྷག་ཙམ་ཅིག་སླེབས་ཀྱི་ཨ་ནི་ཅིག་བསླབ་གྲྭ་མང་པོ་ཞེ་པོ་ཅིག་དང་ང་ཚོ་དེ་མཉམ་འབྲེལ་བྱས་ཅིག་བསླབ་གྲྭ་མང་པོ་ཞེ་པོ་ཅིག་སླེབས་ཀྱི་རེད་ད་དེ་རིགས་ད་ལྟ་དེ་སྤེན་པ་སྟོབས་རྒྱལ་ལགས་སྔོན་ཇུས་ནང་ལོགས་ལ་ཅིག

རྫོང་སྡེ་གཞུང་གི་ག་ཟེར་རིག་གཞུང་ལྷན་ཁང་གིས་དེ་འདྲའི་ཞིག་ད་དངོས་གནས་ཅིག་གིས་གནད་འགག་ཆེན་པོ་ཞེ་པོ་རྩིས་བྱས་ནས་རྣམ་པ་ཚོའི་བརྒྱུད་ནས་དཔེར་ན་ད་ལྟ་སློབ་ཕྲུག་ཚོ་ལ་ཡང་ཅིག་ཧ་ལམ་ལོ་གཉིས་གསུམ་རིང་ལ་ཡང་དེའི་སྐོར་ལ་ཡ་ད་ཅིག་གི་སློབ་དཔེ་ན་ཡང་དེ་འདྲའི་གི་ལས་འཆར་ཞིག་སྤེལ་གནང་དགོས་དེའི་སྐོར་ལ་ཡང་ཅིག་འགྲེལ་བཤད་མདོར་བསྡུས་ཅིག་གསུང་རོགས་གནང། ལགས་རྒན་སྤེན་པ་སྟོབས་རྒྱལ་ལགས་ང་ཚོས་དེ་ད་ལྟ་འདི་པར་ལ་ད་ལྟ་བཟང་སྤྱོད་སྤེལ་ཐབས་ཀྱི་སློབ་ཁྲིད་ཀྱི་ལེ་ཚན་ཅིག་གི་བཟོས་པ་དེའི།

སྐུ་མདུན་ཕྱག་དེབ་མཛད་གནང་བ་འདི་ཁྱེད་རང་དེ་སྔོན་ལ་གསུངས་པའི་ཕྱག་དེབ་འདི་གཞི་བཞག་བྱས་ང་ཚོས་དེ་སློབ་གཞི་ཅིག་གིས་གཏན་འབེབས་བཟོས་སློབ་གཞི་འདི་ག་དེ་བརྗོད་བྱ་དགུའི་སྒང་ལ་མར་ཕབ། ཨན་དེ་ནས་ཀྱི་བརྗོད་བྱ་སོ་སོའི་ནང་ལོགས་ལ་ཆེད་ལས་ཀྱི་མི་སྣ་འདི་ག་དེ་དཔེར་ཆ་བཞག་ན་བརྗོད་བྱ་ཅིག་གཉིས་པའི་ནང་ལོགས་ཅིག་གི་སློབ་གསོའི་བརྒྱུད་རིམ་ནང་ལོགས་ལ་ད་བཟང་སྤྱོད་ག་འདྲ་སྤེལ་གྱི་ཡོད་མེད་ཟེར་འདི་ལྟ་ཅིག་ཁོ་རང་རང་ཆེད་ལས་ལ་བསླབ་གྲྭ་ཁག་ནང་ལོགས་ལོ་མང་པོ་ཅིག་གི

ད་ལྟ་བར་དུ་ཡོད་པའི་ནང་ལོགས་ནས་གཞུང་འབྲེལ་ཐོག་ནས་ཨན་ངོས་ལེན་བྱས་པ་ཐེངས་མ་དང་པོ་བྱེད་ཀྱི་ཡོད་རེད་གཉིས་པ་ནས་ད་ཅིག་བོད་ཀྱི་ད་ལྟ་ནང་པ་སངས་རྒྱས་ཀྱི་ད་ལྟ་གྲུབ་ཀྱི་ནང་ལོགས་ནས་བརྗོད་བྱ་མང་པོ་ཅིག་གི་ཕར་ཅིག་བཟང་སྤྱོད་སྤེལ་ཐབས་ཀྱི་ཐོག་ལ་རིམ་པས་རིམ་པས་ཅིག་ངོ་སྤྲོད་གནང་གི་ཡོད་སོང་ཙང་ད་ང་ཚོ་དེ་འཇར་མན་ཁུལ་ལ་ཡིན་པའི་ན་ད་དེ་གཞུང་འབྲེལ་ཐོག་ནས་ངོ་སྤྲོད་བྱས་པ་ཐེངས་མ་དང་པོ་དེ་རེད་ང་ཚོས་དེ་ད་ལྟ་བསླབ་གྲྭ་ཕྲུ་གུ་ཡོང་མཁན་ནང་ལོགས་ནས་ཞུས་པ་ཡིན་པའི་ན་ཚང་མ་ལོ

ད་ཅིག་གི་བསམ་བློ་བཏང་ཡག་མང་པོ་ཅིག་ད་དེ་འདྲ་ཡོང་གི་ཡོད་པ་འདྲ་ཡིན་ནའི་ད་ད་ལྟ་བའི་རྣམ་པ་ཚོར་ཞུ་གསལ་གི་ད Frankfurt མངའ་སྡེའི་ག་ཟེར་རེད་ད་གྲོང་ཁྱེར་ནང་ལ་ཡ་ད་དེ་བཞིན་བྱས་པའི་རང་ད་བོད་ཁང་གི་ངོས་ནས་དེ་འདྲའི་དངོས་གནས་ཅིག་ད་རྒྱལ་བ་རིན་པོ་ཆེའི་དགོངས་པ་ནང་བཞིན་བྱས་མངའ་སྡེའི་གི་ད་ཅིག་གི་ངོས་ནས་གཞུང་གི་དེ་གོ་སོ་ཞིག་གི་ད་གནད་འགག་རྩིས་ད་བ་དེ་ལས་ངོས་ནས་ད་དེ་གལ་ཆེན་པོ་རེད་བསམ་གི་འདུག་ད་དེ་འདྲ་ཡིན་པའི་ཆ་ནས་ད

བཟང་སྤྱོད་ཀྱི་དེའི་ཐོག་ལ་ཕར་ངོ་སྤྲོད་ཞུ་བའི་ག་རེ་ག་རེ་ཡོད་མེད་ད་ག་ནང་བཞིན་ཅིག་རྒྱུན་ལྡན་གྱི་ང་རང་ཚོའི་ཕྱི་མི་ཕྱིའི་མི་དང་ད་ཅིག་དེ་བ་ཡིན་པ་འདི་པར་ལ་ད་སྐྱབས་བཅོལ་ཡོང་མཁན་ད་འདྲ་མི་འདྲ་ཅིག་མི་རིགས་གཞན་དག་དྲ་མང་པོ་མང་པོ་ཡོད་སོང་ཙང་དེ་གས་ད་ཕན་ཚུན་ཅིག་འབྲེལ་བ་བྱེད་པའི་བརྒྱུད་རིམ་ནང་ལོགས་ནས་ད་བཟང་སྤྱོད་སྤེལ་ཐབས་ག་རེ་ཡོད་མེད་ད་ག་ནང་བཞིན་ཅིག

ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལ་ཡང་ད་དེ་གའི་ཚང་མའི་ཐོག་ལ་བཀའ་མོལ་ཞུ་ཡ་གི་ད་ཅིག་དུས་ཚོད་ད་མི་འདུག་ད་ཡིན་ནའི་ཡང་ཅིག་ངས་ཕུན་ཚོགས་ཚེ་རིང་ལ་གོ་སྐབས་ད་ཞུས་ནས་མ་འོངས་པ་ལ་ཡང་དེ་གའི་གནད་དོན་འདི་འདྲའི་ཅིག་ད་ཅིག་བར་ལ་ཡང་ད་ཅིག་གི་ཡང་གཏད་སོ་གཏིང་ཟབ་པའི་གི་འདི་གླེང་སློང་ཅིག་ཞུ་ཡ་གི་གོ་སྐབས་བཙལ་གྱི་ཡིན་བྱས་ད་དེ་རིང་ངས་ཕུན་ཚོགས་ཚེ་རིང་ལགས་ཀྱིས་སླར་ཡང་ཅིག་ཁྱེད་རང་གི་ད་རྩ་བའི་ཅིག་རྒྱ་གར་ལ་ཡང་ཕེབས་པའི་དུས་ཚོད་འཁེལ་གྱི་ཡོད་ད་ཡིན་ནའི་ངས་དགོངས་དུས་ཚོད་ད་ཞུས་ནས་ད་རིང་གི་དཔྱད་གླེང་གི་ལེ་ཚན་འདིའི་ནང་ཁྱེད་རང་གིས